ཉེར་གཉིས་པ། ཆོས་ཀྱི་འཁོར་ལོ་བསྐོར་བ། རྟ་ཐུལ་གྱིས་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་དཀའ་སྤྱད་ཀྱི་ཉམས་ལེན་གནང་སྟེ་བཞུགས་ཡོད་ཅིང། ཁོང་གིས་བཞུགས་སྒོམ་སྒྲུབ་མཚམས་ཀྱི་ཉིན་ཞིག་ཐག་རིང་ས་ཞིག་ན། དགེ་སློང་ཞིག་ཁོང་གི་ཕྱོགས་སུ་ཚུར་འབྱོན་བཞིན་པ་གཟིགས། ཆ་རྒྱུས་མེད་པའི་དགེ་སློང་དེ་ཁོང་གི་ཕྱོགས་སུ་ཐག་ཇེ་ཉེ་ཇེ་ཉེར་འབྱོན་པ་ན། ཁོང་གིས་དགེ་སློང་དེ་གཞོན་ནུ་དོན་གྲུབ་ཡིན་པ་ཤེས་པས་མྱུར་སྟབས་ཀྱིས་ཕར་ཕེབས་ཏེ་མཆེད་གྲོགས་བཞི་ལ་གནས་ཚུལ་གསུངས། དེ་ཙ་ན་བཟང་ལྡན་ན་རེ་གཞོན་ནུ་དོན་གྲུབ་ཀྱིས་དཀའ་སྤྱད་ཀྱི་ལམ་བུ་ཕྱེད་ཙམ་ནས་ཡོངས་སུ་དོར་ཏེ། གྲོང་གསེབ་ཀྱི་ཕྲུ་གུ་ཚོ་དང་ཐུག་འཕྲད་ཀྱིས་འབྲས་ཟོས་ཤིང་འོ་མ་འཐུང་བ་སོགས་ཀྱིས་ང་ཚོ་དངོས་འབྲེལ་ངོ་ཚ་དགོས་པའི་གནས་སུ་བསྐྱལ་སོང། དེས་ན། ང་ཚོས་ཁོང་ལ་འཚམས་འདྲི་བསུ་བ་ཙམ་ཡང་བྱ་རྒྱུ་མིན། ཞེས་བཤད། བཀའ་མོལ་དེར་བརྟེན་ནས་ཁོ་རང་ཚོ་རི་དྭགས་ནགས་ཀྱི་སྒོ་ཆེན་དུ་གཞོན་ནུ་དོན་གྲུབ་ལ་ཕེབས་བསུར་མི་བཅར་རྒྱུའི་གྲོས་མཐུན་བྱུང་བར་མ་ཟད། གལ་ཏེ་ཁོང་རི་དྭགས་ནགས་ཀྱི་ནང་རོལ་དུ་ཕེབས་ནའང་ཁོང་ཚོ་ཡར་ལངས་ཏེ་གཞོན་ནུ་དོན་གྲུབ་ལ་འཚམས་འདྲི་མི་བྱེད་རྒྱུའི་དམ་བཅའ་བཞག། འོན་ཀྱང་དོན་དངོས་སུ་ནི་ཁོང་ཚོའི་དམ་བཅའ་ཡོངས་རྫོགས་ལྡོག་ཕྱོགས་ནས་སྒྲུབ་དགོས་པ་ཁེལ། གཞོན་ནུ་དོན་གྲུབ་སྒོ་ཕྱི་ནས་ཡར་བྱོན་པ་ན། ཁོང་གི་ཞལ་རས་ལས་ཆེས་འཛུམ་མདངས་ལྡན་པའི་གཟི་བརྗིད་ཞིག་འཕྲོས་འོང་བ་དེས་ལྔ་སྡེའི་སེམས་ཀྱི་ངན་སེམས་དེ་དག་རང་སར་ཞི་ཞིང། ཡིད་བསྒུལ་ཏེ། ཁོང་ཚོ་ཚང་མ་མྱུར་སྟབས་ཀྱིས་ཡར་ལངས། གཞོན་ནུ་དོན་གྲུབ་ནི་འོད་གུར་གྱི་གཟི་མདངས་ཤིག་གིས་བསྐོར་བ་དང་གཉིས་སུ་མེད་ལ། ཁོང་གི་ཞབས་གོམ་རེ་རེ་ལས་ཆེས་ཁྱད་དུ་འཕགས་པའི་ཆོས་ཀྱི་མཁས་གྲུབ་བརྙེས་པ་མངོན་འོང། མ་ཟད་ཁོང་གི་ཆགས་ཐོགས་མེད་པའི་གཟིགས་སྟངས་དེས། ལྔ་སྡེའི་རྒྱུད་ཀྱི་ཁོང་ལ་དམའ་འབེབས་པའི་ཀུན་སློང་རྣམས་ཉམས་པར་བྱས་པས། ཀཽཎྜི་ནྱས་གཞོན་ནུ་དོན་གྲུབ་ཀྱི་མདུན་དུ་བརྒྱུགས་འོངས་ཏེ་ཁོང་གི་ལྷུང་བཟེད་བླངས། མིང་ཆེན་གྱིས་ཁོང་ལ་ཕྱག་དང་ཞབས་བསིལ་ཆེད་ཀྱི་གཙང་ཆབ་ཁྱེར་འོང། བཟང་ལྡན་གྱིས་ཁོང་བཞུགས་སར་ཞབས་སྟེགས་ཤིག་ཚུར་བླངས། རླངས་པས་ཏྰ་ལའི་ལོ་མའི་རླུང་གཡབ་ཅིག་ཁྱེར་འོང་སྟེ་ཁོང་ལ་རླུང་གཡབ་གཡུགས། རྟ་ཐུལ་གྱིས་ཅི་ཞིག་བྱེད་དགོས་པ་ཡང་མ་ཤེས་པར་ཟུར་ཞིག་ནས་ཡར་ལངས་ཏེ་བསྡད། གཞོན་ནུ་དོན་གྲུབ་ཀྱིས་ཕྱག་དང་ཞབས་བསིལ་བསྒྲུབས་པ་ན། རྟ་ཐུལ་གྱིས་གཞོན་ནུ་དོན་གྲུབ་ཀྱི་ལྷུང་བཟེད་དུ་གཙང་ཆབ་གྲང་མོ་གང་བླུགས་ཏེ་ཡར་ཕུལ་དགོས་པ་ད་གཟོད་ཤེས། དེ་ནས་ལྔ་སྡེ་གཞོན་ནུ་དོན་གྲུབ་ཀྱི་མཐའ་བསྐོར་ཏེ་སར་བཞུགས་པ་ན། ཁོང་གིས་ལྔ་སྡེ་ལ་ཐུགས་བརྩེ་བ་ཆེན་པོས་གཟིགས་ཏེ་སྨྲས་པ། སྤུན་གྲོགས་ཚོ། ངས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་ཟིན་པས་ད་ཁྱེད་རྣམས་ལ་བསྟན་པར་བྱའོ་ཞེས་གསུངས་པར་རྟ་ཐུལ་གཞོན་ནུ་དོན་གྲུབ་ཀྱི་བཀའ་མོལ་དེར་ཕྱེད་ཡིད་ཆེས་དང་ཕྱེད་ཐེ་ཚོམ་ལྟ་བུ་སྟེ་མདོར་ན། ཡིད་ཆེས་ལ་མི་ཆེས་པའི་ངང་དུ་བསྡད། ཕལ་ཆེར་མཆེད་གྲོགས་གཞན་པ་ཚོ་ཡང་དེ་ལྟར་ཡིན་སྲིད། སུ་གཅིག་གིས་ཀྱང་ཁ་མི་གྲག་པར་ཡུད་ཙམ་ཁུ་སིམ་མེར་ལྷག། དེ་ལྟར་ན། ཀོང་ཏི་ནའི་ངག་ནས་འདི་ལྟར་ཤོར། གོའུ་ཏ་མ། ཁྱེད་ཀྱིས་དཀའ་ཐུབ་ཀྱི་ལམ་ཕྱེད་ཙམ་ནས་ཉམས་ལེན་མཚམས་བཞག་སྟེ་འབྲས་ཟོས་ཤིང་འོ་མ་བཏུངས། གྲོང་གསེབ་ཀྱི་ཕྲུ་གུ་ཁ་ཤས་དང་ལྷན། ཉི་མ་བསྐྱལ་ནས་བསྡད་པས། ཁྱོད་ཀྱིས་ཐར་པའི་གོ་འཕང་ཅི་ལྟར་མངོན་དུ་བྱས་ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས། ཀོང་ཏྲི་ནའི་མིག་ཟུང་ལ་གཟིགས་ཏེ་སྨྲས་པ། ཡ་སྤུན་གྲོགས་ཀོང་ཏྲི་ན། ངེད་གཉིས་ཡུན་རིང་འགྲོགས་པའི་རྒྱུས་ཡོད་ཡིན་པས་ན། འགྲོགས་ཡུན་དེའི་རིང་ངས་ཁྱེད་ལ་རྫུན་གཏམ་བཤད་མྱོང་ངམ། ཞེས་གསུངས་པར་ཀོང་ཏྲི་ནས། དོན་གྲུབ། དངོས་འབྲེལ་བྱས་ན་ཁྱེད་ཀྱི་བདེ་སྔོན་དྲང་གཏམ་སྨྲ་བ་ཁོ་ན་ལས། ང་ལ་རྫུན་གཏམ་ཟེར་བ་ནི་དུས་ནམ་ཡང་གསུངས་མ་མྱོང། ཞེས་རྫུན་གསུངས་མ་མྱོང་བ་ཁས་བླངས། དེ་ནས་བཅོམ་ལྡན་འདས་ཀྱིས་སྨྲས་པ། འོ་ན་ལེགས་པར་ཉོན་དང་མཆེད་གྲོགས་ཚོ། ངས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་ཟིན་པས་ད་ནི་ཁྱེད་རྣམས་ལ་བསྟན་པར་བྱ་ཞིང། ཁྱེད་ཅག་ངས་ཆོས་གསུངས་སའི་འཁོར་གྱི་ཐོག་མ་རུ་གྱུར་པ་ཡིན། ཆོས་འདི་ཡང་བསམ་གཞིག་བྱས་ཏེ་ཐོབ་པའི་འབྲས་བུ་ཙམ་ཞིག་མ་ཡིན་པར། དངོས་སུ་ཉམས་མྱོང་ལ་བརྟེན་ནས་བྱུང་བའི་འབྲས་བུ་ཞིག་ཡིན་པས་ན། ཁྱེད་ཅག་གིས་ཀྱང་དྲན་པ་དང་ཤེས་བཞིན་གྱིས་ཟིན་པར་བྱས་ཏེ། ཡིད་དང་བས་ལེགས་པར་ཉོན་ཅིག། ཅེས་གསུངས་སོ། བཅོམ་ལྡན་འདས་ཀྱི་གསུང་ཚངས་པའི་དབྱངས་ནི་ཆོས་ཀྱི་མངའ་བརྙེས་ཤིང་བྱང་ཆུབ་པ་ཞིག་ཡིན་པས། མཆེད་གྲོགས་ལྔ་པོས་ལག་ཟུང་ཐལ་མོ་སྦྱར་ཞིང་བཅོམ་ལྡན་འདས་ལ་གཏད་དེ་བཞུགས་པར། ཀོང་ཏི་ནས་ཁོང་ཚོའི་ཚབ་བྱས་ཏེ་ཞུས་པ། སྤུན་གྲོགས་གོའུ་ཏ་མ། ད་ཁྱེད་ཀྱིས་ཁོ་བོ་ཅག་ལ་ཐུགས་བརྩེ་ཆེན་པོས། ཐར་ལམ་སྟོན་པར་ཞུ། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་དང་བའི་ཡིད་ཀྱིས་ཀུན་ནས་བསླངས་ཏེ་སྨྲས་པ། ང་ཡི་སྤུན་གྲོགས་ཚོ། སྐྱེས་བུ་ཞིག་གིས་ལམ་ཉམས་སུ་ལེན་པ་ལ་ངེས་པར་སྤོང་དགོས་པའི་མཐའ་གཉིས་ཡོད་པ་སྟེ། གཅིག་ནི། ཁ་ན་མ་ཐོ་བའི་འདོད་ཡོན་གྱི་དངོས་པོར་ཞེན་ཅིང་བག་མེད་ལོངས་སྤྱོད་བྱེད་པ་སྟེ། མདོར་ན། འདོད་པ་བསོད་སྙོམས་ཀྱི་མཐའ་དང། ཅིག་ཤོས་ནི་གཟུགས་པོའི་ཟུངས་ཤུགས་ལ་དགོས་ངེས་དག། ཡོངས་སུ་བཀག་ནས་དཀའ་སྡུག་དྲག་པོས་ཉམས་སུ་ལེན་པ་སྟེ། ངལ་ཞིང་དུབ་པའི་མཐའ་གཉིས་པོ་འདི་ཡིན་པས། མཐའ་དེ་གཉིས་ལ་བརྟེན་ན་འབྲས་བུ་འབྱུང་མི་ཐུབ་བོ། ངས་རྙེད་པའི་ཐར་ལམ་འདི་ནི་མཐའ་གཉིས་སུ་མ་ལྷུང་བའི་དབུས་ལམ་ཡིན་པས། ལམ་འདིས་མཐའ་གཉིས་འགོག་པར་བྱེད་ཅིང། རྣམ་དཔྱོད་ཀྱི་བློ་གྲོས་དང་ཐར་པ་མྱང་འདས་དང་ཞི་བདེ་སོགས་བསྐྲུན་པར་བྱེད། དེས་ན་མཐའ་གཉིས་སུ་མ་ལྷུང་བའི་ལམ་དེ་ནི། ཡང་དག་པའི་ལྟ་བ་དང་ཡང་དག་པའི་རྟོག་པ། ཡང་དག་པའི་ངག། ཡང་དག་པའི་ལས་ཀྱི་མཐའ། ཡང་དག་པའི་འཚོ་བ། ཡང་དག་པའི་རྩོལ་བ། ཡང་དག་པའི་དྲན་པ། ཡང་དག་པའི་ཏིང་ངེ་འཛིན་ཏེ། འཕགས་ལམ་ཡན་ལག་བརྒྱད་ཀྱི་བདག་ཉིད་ཅན་ནོ། ངས་ཀྱང། འཕགས་ལམ་ཡན་ལག་བརྒྱད་ཉམས་སུ་བླངས་པ་ལ་བརྟེན་ནས་མཁྱེན་དཔྱོད་ཀྱི་བློ་གྲོས་དང་ཐར་པ་མྱང་འདས་དང་ཞི་བ་སོགས་མངོན་དུ་བྱས། སྤུན་གྲོགས་ཚོ། ངས་རྒྱུ་མཚན་ཅིའི་ཕྱིར་ལམ་འདི་དག་ལ་ཡང་དག་པའི་ལམ་ཞེས་བརྗོད་པ་ཡིན་ཞེ་ན། ལམ་འདི་དག་གིས་སྡུག་བསྔལ་ངོས་ལེན་མི་བྱེད་པའམ་ཡང་ན་སྡུག་བསྔལ་ལས་གཡོལ་བར་བྱེད་པ་ཙམ་ཞིག་མ་ཡིན་པར། སྡུག་བསྔལ་ལ་དངོས་སུ་ཁ་གཏད་གཅོག་རྒྱུའི་སྐབས་དབྱེ་སྟེ་སྡུག་བསྔལ་ལས་རྣམ་པར་རྒྱལ་བར་བྱེད་འཕགས་ལམ་ཡན་ལག་བརྒྱད་པོ་འདི་ནི་གོ་རྟོགས་ཀྱི་ངོ་བོར་གྱུར་པའི་ལམ་ཞིག་ཡིན་པས་དྲན་ཤེས་བསྟེན་པ་ལམ་གྱི་གཞི་རྟེན་ཡིན། དེས་ན་ཁྱེད་ཅག་གིས་དྲན་པ་དང་ཤེས་བཞིན་ལ་སྦྱོང་བརྡར་གནང་ན། སོ་སོའི་ཏིང་ངེ་འཛིན་གྱི་ངོ་བོ་གོང་འཕེལ་དུ་འགྲོ་ཞིང། དེ་ལ་བརྟེན་ནས་རང་རྒྱུད་ལ་ཉམས་རྟོགས་བསྐྱེད་ཐུབ་བོ། མདོར་ན། ཡང་དག་པའི་ཏིང་ངེ་འཛིན་ལ་བརྟེན་ནས་ཡང་དག་པའི་ལྟ་བ་དང། ཡང་དག་པའི་རྟོག་པ། ཡང་དག་པའི་ངག། ཡང་དག་པའི་ལས་ཀྱི་མཐའ། ཡང་དག་པའི་འཚོ་བ། ཡང་དག་པའི་རྩོལ་བ་སོགས་མངོན་དུ་བྱེད་ཐུབ་ཅིང་ཉམས་རྟོགས་གོང་དུ་འཕེལ་བ་ན་སྡུག་བསྔལ་མཐའ་དག་གི་འཆིང་རྒྱ་ལས་གྲོལ་ཏེ་དོན་དམ་གྱི་ཞི་བདེ་འཁྲུངས་ཐུབ་པ་ཡིན་ནོ། སྤུན་གྲོགས་ཚོ། བདེན་པ་བཞི་ནི། སྡུག་བསྔལ་གནས་པ་སྟེ། སྡུག་བསྔལ་བདེན་པ་དང། སྡུག་བསྔལ་གྱི་རྒྱུ་སྟེ་ཀུན་འབྱུང་བདེན་པ་དང། སྡུག་བསྔལ་བཀག་པའི་འགོག་བདེན་དང། སྡུག་བསྔལ་བཀག་པའི་འགོག་པ་འདྲེན་པར་བྱེད་པའི་ལམ་གྱི་བདེན་པ་སྟེ་བཞིའོ། ངས་འདི་དག་ལ་འཕགས་པའི་བདེན་པ་བཞི་ཞེས་བརྗོད་ཀྱི་ཡོད། དེས་ན། བདེན་པ་དང་པོ་སྟེ་སྡུག་བསྔལ་བདེན་པ་ནི། སྐྱེ་བའི་སྡུག་བསྔལ་དང། རྒ་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ། དེ་བཞིན་སྐྱོ་བ་དང་ཁོང་ཁྲོ། ཕྲག་དོག། སེམས་ཁྲལ། བློ་འཚབ། འཇིགས་སྐྲག། ཡི་མུག་པ་སོགས། ཐམས་ཅད་སྡུག་བསྔལ་བདེན་པ་དང། གཞན་ཡང། སྡུག་པ་དང་བྲལ་བའི་སྡུག་བསྔལ། མི་སྡུག་པ་དང་བཅས་པའི་སྡུག་བསྔལ། དེ་བཞིན་ཕུང་པོ་ལྔ་ལ་བརྟེན་པའི་འདོད་པ་དང་ཆགས་པ་དང་ཞེན་པ་བཅས་ནི་སྡུག་བསྔལ་བདེན་པ་ཡིན་ནོ། སྤུན་གྲོགས་ཚོ། བདེན་པ་གཉིས་པ་ནི་སྡུག་བསྔལ་བསྐྱེད་པར་བྱེད་པའི་རྒྱུ་སྟེ། རྨོངས་པ་མ་རིག་པའི་དབང་གིས་སྐྱེ་བོ་རྣམས་ཀྱིས་སོ་སོའི་མི་ཚེའི་བདེན་པ་མཐོང་མི་ཐུབ་ཅིང། འདོད་ཆགས་དང་ཁོང་ཁྲོ་དང་ཕྲག་དོག་དང་མྱ་ངན་དང་སེམས་ཁྲལ་དང་འཇིགས་སྐྲག་དང་ཡི་མུག་སོགས་ཀྱིས་བཅིང་བར་བྱེད་པ་དེའོ། བདེན་པ་གསུམ་པ་ནི་སྡུག་བསྔལ་བཀག་པའི་འགོག་པ་སྟེ། མི་ཚེའི་བདེན་པ་དངོས་སུ་རྟོགས་པར་བརྟེན་ནས་སྡུག་བསྔལ་དང་མྱ་ངན་ཚང་མ་འགོག་པར་བྱེད་ཅིང་ཞི་བ་དང་བདེ་བའི་གོ་འཕང་ཐོབ་པར་བྱེད་པ་ཡིན་ནོ། བདེན་པ་བཞི་པ་ནི། སྡུག་བསྔལ་བཀག་པའི་འགོག་པ་འདྲེན་པར་བྱེད་པའི་ལམ་སྟེ་ངས་གོང་དུ་འགྲེལ་བཤད་ཞུ་མ་ཐག་པའི་འཕགས་ལམ་ཡན་ལག་བརྒྱད་པོ་འདི་ཡིན། དེས་ན་འཕགས་ལམ་ཡན་ལག་བརྒྱད་དྲན་ཤེས་བསྟེན་ཏེ་རྒྱུད་ལ་སྐྱེ་ཐབས་གནང་དགོས། དྲན་པ་དང་ཤེས་བཞིན་གྱིས་ཡང་དག་པའི་ཏིང་ངེ་འཛིན་གྱི་རྟོགས་པ་སྐྱེད་པར་བྱེད་ཅིང། དེ་ལ་བརྟེན་ནས་སྡུག་བསྔལ་དང་ཟུག་རྔུ་ཐམས་ཅད་ལས་གྲོལ་ཞིང་ཞི་བ་དང་བདེ་བའི་གོ་འཕང་ལ་ཕྱིན་པར་བྱེད་པས་ན། ཁྱེད་ཅག་གིས་མངོན་རྟོགས་དེ་མངོན་དུ་བྱེད་པར་ངས་ལམ་སྟོན་དང་ཕྱག་རོགས་ཞུས་ཆོག་ཅེས་གསུངས་སོ། གཞོན་ནུ་དོན་གྲུབ་ཀྱིས་དེ་ལྟར་བདེན་བཞིའི་ཆོས་སྐོར་གསུང་བཞིན་པའི་སྐབས་དེར། གློ་བུར་དུ་ཀོང་ཏི་ནའི་ཐུགས་རྒྱུད་ལ་ཆེས་ཁྱད་དུ་འཕགས་པའི་མྱོང་ཚོར་ཞིག་འཁྲུངས་པ་སྟེ། ཁོང་གིས་དུས་ཡུན་རིང་པོའི་སྔོན་ནས་འཚོལ་བཞིན་པའི་ཐར་ལམ་གྱི་གྲུ་སྙེ་མྱོང་ཐུབ་པ་བྱུང་བས། ཞལ་ནས་སྤྲོ་དགའི་འོད་མདངས་འཚེར་བ་ན། བཅོམ་ལྡན་འདས་ཀྱིས་ཁོང་ལ་མཛུབ་མོ་ཀེར་ཏེ། ཁྱེད་ཀྱིས་འཕགས་ལམ་མངོན་དུ་བྱས་སོང། ཁྱེད་ཀྱིས་འཕགས་ལམ་མངོན་དུ་བྱས་སོང། ཞེས་གསུངས། དེ་ནས་ཀོང་ཏི་ནས་ལག་གཉིས་ཐལ་མོ་སྦྱར་ཞིང་མགོ་དུད་པས་གུས་བཀུར་ཚད་མེད་དང་བཅས་ཞུས་པ། བཀུར་འོས་གོ་ཏ་མ། ཁོ་བོ་ཁྱེད་ཀྱི་སློབ་མ་རུ། རྗེས་སུ་འཛིན་པར་ཞུ། ངས་ཁྱེད་ཀྱི་བཀའ་སློབ་ལམ་སྟོན་འོག་ཤར་བསྐྱོད་ཞུས་ཏེ། སྒྲུབ་པ་ཉམས་ལེན་བྱས་ན་བླ་ན་མེད་པའི་ཡེ་ཤེས་མངོན་དུ་མཇལ་ཐུབ་པའི་ངེས་པ་རྙེད་བྱུང་ཞེས་ཞུས། མཆེད་གྲོགས་གཞན་བཞི་པོས་ཀྱང་སངས་རྒྱས་བཅོམ་ལྡན་འདས་ཀྱི་ཞབས་ལ་མགོ་བོས་ཕྱག་འཚལ་ཏེ་ལག་ཟུང་ཐལ་མོ་སྦྱར་ནས་ཁོ་བོ་ཅག་ཀྱང་ཁྱེད་ཀྱི་སློབ་མ་རུ་རྗེས་སུ་འཛིན་པར་ཞུ། ཞེས་གསོལ་བ་བཏབ་པར་བཅོམ་ལྡན་འདས་ཀྱིས་ཁོང་ཚོ་ཡར་བཞེངས་ཞེས་གསུངས་ཏེ་བཞུགས་གྲལ་དུ་འཁོད་རྗེས་སླར་ཡང་སྨྲས་པ། ཡ་མཆེད་གྲོགས་ཚོ། ལྟེང་རྒྱས་གྲོང་གསེབ་ཀྱི་ཕྲུ་གུ་ཚོས་ང་ལ། བུདྡྷ་འམ་སངས་རྒྱས་བཅོམ་ལྡན་འདས་ཞེས་པའི་མིང་འདི་བཏགས་བྱུང། ཁྱེད་ཚོས་ཀྱང་ང་ལ་དེ་ལྟར་བརྗོད་འདོད་ཡོད་ན། ད་ནས་བཟུང་བུདྷ་ཞེས་གསུངས་ན་འགྲིག། ཅེས་གསུངས་པར་ཀོང་ཏི་ནས་ཞུས་པ། བུདྷ་ཞེས་པ་ནི་རྨོངས་གཉིད་ལས་ཡོངས་སུ་སངས་པའི་དོན་མ་ཡིན་ནམ་ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་རེད་རེད་དེ་ག་རང་རེད། མ་ཟད་ངས་གསར་དུ་རྙེད་པའི་ཐར་ལམ་དེ་ལ་ཡང་ཕྲུ་གུ་ཚོས་བྱང་ཆུབ་ཀྱི་ལམ་ཞེས་བཏགས་བྱུང། འོ་ན་ཁྱེད་རྣམ་པར་མིང་འདིའི་སྐོར་ལ་དགོངས་ཚུལ་གང་འདྲ་ཡོད་ཅེས་གསུངས་པར། ལྔ་སྡེའི་ཞལ་ནས། སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་ཀྱི་ལམ་ཞེས་ཚོར་བ་རྣོན་པོས་མགྲིན་གཅིག་ཏུ་བརྗོད་དེ། མཚན་འདི་གཉིས་ཅི་འདྲའི་དོན་ལ་གནས་ཤིང་བརྗོད་བདེ་བ་དང་གོ་སླ་བ་ཞིག་རེད་ཨང། ཨེ་མ་ཧོ་ངོ་མཚར་ཆེ་ངོ་མཚར་ཆེ། ང་ཚོས་དེ་རིང་ནས་བཟུང་དགའ་དད་སྤྲོ་གསུམ་གྱིས་སྐུ་ཉིད་ལ་བུདྷ་སྟེ་སངས་རྒྱས་བཅོམ་ལྡན་འདས་ཞེས་ཞུ་གི་ཡིན་ལ། ཉིད་ཀྱིས་གསར་དུ་རྙེད་པའི་ལམ་ལ་བྱང་ཆུབ་ཀྱི་ལམ་ཞེས་ཞུ་གི་ཡིན། ད་ལྟ་ཉིད་ཀྱིས་གསུངས་པ་བཞིན་ནམ་རྒྱུན་ནས་དྲན་པར་གནས་ཏེ་སྡོད་རྒྱུ་འདི་ཉམས་ལེན་གྱི་གཞི་རྟེན་གཅིག་པུ་དེ་རེད་འདུག་ཅེས་ཞུས་སོ། གང་ལྟར་འཁོར་ལྔ་སྡེ་བཟང་པོས་གོ་ཏ་མ་སློབ་དཔོན་དུ་བསྟེན་ཅིང་ཁོང་ལ་སངས་རྒྱས་བཅོམ་ལྡན་འདས་ཞེས་ཞུ་བ་ནི་མ་གྲོས་བསམ་པ་གཅིག་མཐུན་གྱི་འདོད་འདུན་ཡིན་ནོ། བཅོམ་ལྡན་འདས་ཀྱིས་འཁོར་ལྔ་སྡེ་བཟང་པོར་ཞལ་འཛུམ་པ་དང་བཅས་སྨྲས་དོན། མཆེད་གྲོགས་ཚོ། ཁྱེད་ཅག་གིས་བསམ་བློ་གུ་ཡངས་དང་དཔྱོད་པ་ཆེན་པོས་ཉམས་ལེན་གྱིས་ཤིག་དང། ཟླ་བ་གསུམ་གྱི་ནང་ཚུད་དུ་ཐར་པའི་འབྲས་བུ་མངོན་དུ་བྱེད་ཐུབ་ཅེས་གསུངས། བཅོམ་ལྡན་འདས་ཀྱིས་འཁོར་ལྔ་སྡེ་བཟང་པོར་ཆོས་ཀྱི་སློབ་ཀ་གནང་ཕྱིར་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་ཞུགས། འཁོར་ལྔ་སྡེས་ཀྱང་བཅོམ་ལྡན་འདས་ཀྱི་གསུང་གི་རྗེས་སུ་འབྲངས་ཏེ་ངལ་ཞིང་དུབ་པའི་མཐའ་ལ་བརྟེན་པའི་བརྟུལ་ཞུགས་སྤངས་ནས་ཉིན་ལྟར་ཁོང་ཚོའི་ཁྲོད་ནས་མི་གསུམ་རེ་གསུམ་རེ། རེས་མོས་ཀྱིས་བསོད་སྙོམས་སུ་བྱོན་ཞིང། ཚུར་འབྱོར་རྗེས་གང་རྙེད་པའི་ཞལ་ལག་དག་དགེ་སྦྱོང་གཞན་གསུམ་ལ་བགོ་བཤའ་བྱས། བཅོམ་ལྡན་འདས་ཀྱིས་འཁོར་ལྔ་སྡེ་བཟང་པོའི་ལམ་གྱི་བགྲོད་པ་མྱུར་ཞིང་སྐྱེན་པོ་འོང་སླད། བྱེ་བྲག་སྒེར་སོ་སོའི་གནས་བབ་ལ་གང་འགབ་ཅི་འགབ་ཀྱིས་དམིགས་བསལ་ཐུགས་སྣང་མཛད། དེ་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་ལྔ་སྡེ་བཟང་པོར་མི་རྟག་པ་དང་ཆོས་ཐམས་ཅད་ཀྱི་གནས་ལུགས་ཏེ་བདག་ཏུ་མ་གྲུབ་པ་སོགས་གསུངས་ཤིང། རྒྱུན་མི་འཆད་པར་རྒྱུག་བཞིན་པའི་ཆུ་བོ་ཆེན་པོ་ལྔ་མཉམ་དུ་འདྲེས་པ་ན་འདི་ནི་འགྱུར་བ་མེད་པའོ། འདི་ནི་ལོགས་སུ་གནས་པའོ་ཞེས་སོ་སོར་དབྱེ་འབྱེད་བྱེད་མི་ཐུབ་པ་བཞིན། ཕུང་པོ་ལྔ་པོ་ལ་ཡང་དེ་ལྟར་བལྟ་དགོས་པའི་སྐོར་གསུངས། འོ་ན་ཕུང་པོ་ལྔ་གང་ཞེ་ན། གཟུགས་ཀྱི་ཕུང་པོ་དང་ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ་བཅས་སོ། ཕུང་པོ་ལྔར་དམིགས་ནས་ཏིང་ངེ་འཛིན་ལ་མཉམ་པར་བཞག་པ་ན་ཕུང་པོ་དེ་དག་ལ་ནའང་ཕན་ཚུན་ངོ་མཚར་ཞིང་འབྲེལ་ཉེ་བའི་རྒྱུ་ལམ་ཞིག་ཡོད་པ་མཐོང་ཐུབ་པས། དེ་ལྟ་བུའི་རྟེན་ཅིང་འབྲེལ་བར་འབྱུང་བའི་འབྲེལ་ལམ་དེ་ནི་ཆོས་ཐམས་ཅད་ལ་ཡོད་པ་ཡིན་ནོ། ལྔ་སྡེས་བརྩོན་པ་ཆེན་པོ་གནང་བར་བརྟེན་ཁོང་ཚོས་ཐར་ལམ་མངོན་དུ་བྱས། ཐོག་མར་ཐར་པའི་གོ་འཕང་མངོན་དུ་བྱེད་མཁན་དེ་ནི་ཀུན་ཤེས་ཀཽཎྜི་ནྱ་ཡིན་ཞིང། དེའི་རྗེས་ཏེ་ཟླ་བ་གཉིས་སོང་མཚམས་རླངས་པ་དང་བཟང་ལྡན་གཉིས་ཀྱིས་དགྲ་བཅོམ་པའི་གོ་འཕང་ཐོབ། དེ་ནས་རིང་པོར་མ་ཐོགས་པར་མིང་ཆེན་དང་རྟ་ཐུལ་གཉིས་ཀྱིས་ཀྱང་དགྲ་བཅོམ་པའི་གོ་འཕང་ཐོབ། བཅོམ་ལྡན་འདས་ཐུགས་ཤིན་ཏུ་མཉེས་ཏེ་འཁོར་ལྔ་སྡེ་བཟང་པོར་སྨྲས་པ། ད་ནས་བཟུང་འུ་ཅག་སང་གྷ་སྟེ་དགེ་འདུན་གྱི་སྡེ་ཞེས་བརྗོད་ཆོག་པའི་ཡང་དག་པའི་ཚོགས་སྡེ་ཞིག་ཏུ་གྱུར་པ་ཡིན། འོ་ན། དགེ་འདུན་གྱི་སྡེ་ཟེར་བ་དེ་གང་འདྲ་ཞིག་ལ་གོ་དགོས་ཞེ་ན། དྲན་པ་དང་ཤེས་བཞིན་ལ་གནས་ཤིང། ཕན་ཚུན་ཐུགས་མཐུན་ཁྲིམས་གཙང་གི་སྒོ་ནས་འདུས་ཤིང་གནས་པའི་རབ་བྱུང་གི་ཚོགས་སྡེ་ཞིག་ལ་ཟེར་བས། ང་ཚོས་ངེས་པར་དུ་བླ་ན་མེད་པའི་ཡེ་ཤེས་ཀྱི་ས་བོན་བསྣམས་ནས་ཕྱོགས་གང་སར་གནས་པའི་གདུལ་བྱའི་རྒྱུད་ཀྱི་ཞིང་ས་གཤིན་པོར་འདེབས་སྐྲུན་བྱེད་དགོས་ཞེས་གསུངས་སོ།